གཟའ་ཉི་མ་ཉིས་སྟོང་ཉི་ཤུ་གསུམ་གྱི་ཕྱི་ཟླ་བཅུ་གཉིས་ཀྱི་ཕྱི་ཚེས་བཅུ་བདུན་གྱི་ཉིན་མོར། འབྲུག་གི་རྒྱལ་ཡོངས་དུས་ཆེན་བརྒྱ་དང་བཅུ་དྲུག་པ་སྲུང་བརྩི་གནང་པའི་གསུང་བཤད་ཀྱི་ནང་ལ། དགོང་ལོ་བཞི་བཅུ་ཞེ་གསུམ་ལ་ཕེབས་ཡོད་པའི་འབྲུག་གི་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་གིས་འབྲུག་གི་རྒྱལ་ས་ཐིམ་ཕུར་འབྲུག་མི་དམངས་སྟོང་ཚོ་བདུན་འཛོམས་ཡོད་པའི་དབུས་སུ་ལྕང་གླིང་མི་ཐང་དུ་གསལ་བསྒྲགས་གནང་ཡོད་པ་དང། དགེ་ལེགས་ཕུ་ལུ་རྒྱལ་ས་གསརཔ་ཅིག་འགོ་བཙུགས་ནི། མ་གླུ་ཁྲོམ་གསརཔ་ཅིག་རྐྱབ་ནི། དེ་ནང་དེ་གཉིས་ལས་དཔལ་འབྱོར་གྱི་ལས་འགུལ་ཅིག། དེ་ལྟར་རི་དཔལ་འབྱོར་གྱི་ལྟེ་བ་གསརཔ་ཅིག་ར། དེ་འབྲུག་རྒྱལ་ཁབ་ནང་ལུ་རྐྱབ་ནི་ཡིན་ཟེར་དེའི་སྐོར་ལས་གནས་ཚུལ་ཕབ། འབྲུག་རྒྱལ་པོ་མཆོག་གི་བཀའ་སློབ་དེའི་ནང་དུ་དགེ་ལེགས་ཕུ་དེ་རང་སྐྱོང་གི་ལུང་ཕྱོགས་ཞེས་པ། ད་དགེ་ལེགས་ཕུ་ལུ་རང་སྐྱོང་གི་ལུང་ཕྱོགས་ཟེར་གཞི་བཙུགས་པ་ཡིན། ད་རང་སྐྱོང་གི་ལུང་ཕྱོགས་ཟེར་ད Special Administrative Region། འབྲུག་གི་འཛིན་སྐྱོང་དམིགས་བསལ་ཅན་གྱི་ས་ཁུལ་བཟོ་རྒྱུ་བཀའ་གནང་པ་དེའི་འོག་ཏུ་དགེ་ལེགས་ཕུའི་ཁི་ལོ་མི་ཀྲར་གྲུ་བཞི་མ་གཅིག་སྟོང་ཙམ་ཞིག་ལ་འབྲུག་གཞུང་གིས་འབྲུག་གི་ས་ཆ་གཞན་དུ་མེད་པའི་དམིགས་བསལ་གྱི་ཁྲིམས་དང་སྲིད་ཇུས་བཀོད་འདོམས་གནང་ནས་དེ་རུ་རྒྱལ་སྤྱིའི་གང་ས་ནས་འགྲོ་འོང་སྟབས་བདེ་པོ་བཟོ་རྒྱུའི་རྒྱལ་སྤྱིའི་གནམ་ཐང་གསར་པ་ཞིག་ཀྱང་གསར་འཛུགས་གནང་རྒྱུ་ཐེ་བའི་འཆར་གཞི་ཁག་ཅིག་གསལ་བསྒྲགས་གནང་འདུག། དེང་སང་དེང་དུས་ཀྱི་འཚོ་བ་དང་དཔལ་འབྱོར་སོགས་ཀྱི་སླད་དུ་འབྲུག་གི་མི་རབས་གསར་པས་ཕྱི་རྒྱལ་ཁག་ཏུ་གོ་སྐབས་འཚོལ་བར་ཐོན་རྒྱུ་མང་དུ་ཕྱིན་པ་དང་འབྲུག་རང་གི་རྒྱལ་ནང་དུ་མི་མང་ལ་དཔལ་འབྱོར་དང་འཚོ་རྟེན་གྱི་གོ་སྐབས་འབེལ་འབེལ་ལྷུག་ལྷུག་མེད་པའི་གནས་སྟངས་ཤིག་གི་སྟེང་ལ། རྒྱ་མི་དང་འབྲུག་གི་བར་ལ་བོད་དང་འབྲུག་གི་ས་མཚམས་ཀྱི་ས་ཆའི་ཐད་ཀྱི་འགལ་ཟླར་བློ་གཡེང་གནང་མི་དགོས་པ་དེ་འདྲ་ཆགས་མེད་པའི་ཁྲོད་དུ། རྒྱ་མིས་མ་རྩ་བཏང་ནས་འབྲུག་གི་ས་ཐོག་ལ་དཔལ་འབྱོར་གྱི་འཛུགས་སྐྲུན་བྱ་རྒྱུའི་ཚུལ་གྱིས་འབྲུག་གི་ཕྱི་སྲིད་ཀྱི་སྲིད་ཇུས་ལ་རྒྱ་མིའི་ཤུགས་རྐྱེན་ཤར་བཞིན་པའི་སྐབས་འདིར། དགེ་ལེགས་ཕུ་དེ་འབྲུག་རྒྱལ་ཁབ་དང་འབྲུག་མི་མང་ལ་དཔལ་འབྱོར་ལོངས་སྤྱོད་སྤེལ་ས་ཙམ་མ་ཚད་རྒྱ་མི་དང་རྒྱ་གར་གྱི་དབར་དེར་འབྲུག་གི་ཕྱི་སྲིད་ཁོད་སྙོམས་པོ་བཟོ་དོན་ལ་ཡང་ཤུགས་རྐྱེན་གཏང་མཁན་ཞིག་ལ་དབྱེ་ཞིབ་འདུག་དགེ་ལེགས་ཕུ་དེ་འབྲུག་གི་དཔལ་འབྱོར་ལོངས་སྤྱོད་ཀྱི་ས་ཁུལ་ལ་ལེགས་པར་སྤེལ་ཐུབ་རྒྱུར་རྒྱ་གར་གྱི་མཐུན་འགྱུར་ནི་མེད་དུ་མི་རུང་བ་རེད་འདུག་གང་ཡིན་ཞུས་ན་དགེ་ལེགས་ཕུ་དེ་རྒྱལ་སྤྱི་ནས་མ་རྩ་དང་དཔལ་འབྱོར་དང་འཇོན་ཐང་དང་ཡོན་ཏན་འཁོར་བའི་ས་ཆ་ཞིག་ཆགས་པར་གནམ་གྲུ་དང་མེ་འཁོར་དང་ཕེབས་གྲོགས་སོགས་གང་ཐད་ནས་རྒྱལ་སྤྱིའི་ས་ཆ་གཞན་དང་མཐུད་ཡོད་པ་ཞིག་དང་འགྲོ་ཕྱོགས་བདེ་པོ་དང་ཁ་པར་དང་དྲ་རྒྱ་སོགས་ཀྱི་འབྲེལ་ལམ་ལེགས་པོ་དང་བརྟན་པོ་དགོས་ཀྱི་ཡོད་དུས། དེ་ཁུལ་གྱི་ས་འབྲེལ་ཁྱིམ་མཚེས་རྒྱལ་ཁབ་གཅིག་པུ་རྒྱ་གར་ནི་གནད་ཡོད་ཆགས་འདུག་དེ་ཐད་རྒྱ་གར་གྱི་མཐུན་འགྱུར་གནང་གི་ཡོད་པར་འབྲུག་རྒྱལ་པོ་མཆོག་གིས་དེ་ཉིན་བཀའ་གནང་གསལ་ལ། དེ་དེ་ཁྱད་དུ་འཕགས་པའི་གོ་སྐབས་བཟངམ་ཅིག། དེ་ནི་འདི་སྐད་ཡིན། ཉེ་དུས་འབྲུག་རྒྱལ་པོ་མཆོག་གིས་རྒྱ་གར་ལ་བྱོན་དུས་རྒྱ་གར་དང་འབྲུག་དབར་གྱི་ལམ་ཆེན་ཚོ་ཡར་རྒྱས་གཏང་རྒྱུ་དང་རྒྱ་སྐྱེད་གཏང་རྒྱུར་རྒྱ་གར་གཞུང་གིས་ཞལ་བཞེས་གནང་ཡོད་པ་མ་ཚད། འབྲུག་གི་ས་མཚམས་ཀྱི་གྲོང་སྡེ་གཉིས་གསུམ་ཞིག་ལ་རྒྱ་གར་གྱི་མེ་འཁོར་ལྕགས་ལམ་དང་མཐུད་རྒྱུ་རྒྱ་གར་གཞུང་གིས་ཞལ་བཞེས་གནང་ཡོད་པ་སོགས་བཀའ་གནང་འདུག། ལྷག་པར་དུ་ཏོག་དབྱིབས་ནད་དུག་གི་ནད་ཡམས་ཀྱིས་ཡུལ་སྐོར་སྤྲོ་འཆམ་གྱི་ཡོང་སྒོ་བབས་སྲོལ་ཚོ་ཉམས་རྒུད་བཏང་ཡོད་པ་སོགས་ཀྱི་སྐབས་འདིར་འབྲུག་གི་དམིགས་བསལ་གྱི་གཞོན་ནུ་ཚོ་ལ་འཚོ་རྟེན་གོ་སྐབས་བསྐྲུན་དགོས་རྒྱུ་སོགས་ཀྱི་གནས་སྟངས་གནས་ཚུལ་འདྲ་མིན་ཞིག་གི་ཐད་ནས་འབྲུག་ཏུ་དཔལ་འབྱོར་འཛུགས་སྐྲུན་གྱི་སླད་དུ་ཕྱི་རྒྱལ་ཁག་ནས་མ་རྩ་འཛུགས་མཁན་འཁོར་བ་བཟོ་དགོས་པའི་དགོས་པ་དང་འབྲུག་གི་རྒྱལ་སྤྱི་དང་འབྲེལ་བ་ཤུགས་ཆེ་ལ་གཏང་དགོས་པ་སོགས་ཀྱི་དགོས་པ་གཟིགས་ནས་འབྲུག་གི་རྒྱལ་པོ་མཆོག་གིས། དགེ་ལེགས་ཕུར་དཔལ་འབྱོར་གྱི་དམིགས་བསལ་གྱི་ལས་གཞི་སྤེལ་གནང་རྒྱུ་དེ། ལོ་རེ་གཉིས་ཀྱི་གོང་ནས་ཕྱི་རྒྱལ་དེ་དག་དང་བཀའ་མོལ་ཁྲོད་ཡོད་ནས། དགེ་ལེགས་ཕུ་དེ་དཔལ་འབྱོར་ལོངས་སྤྱོད་འཁོར་སའི་འབྲུག་གི་དེང་དུས་ཀྱི་གྲོང་ཁྱེར་ཞིག་ལ་བསྒྱུར་གནང་རྒྱུའི་ལས་གཞི་དམིགས་བསལ་དེ་རང་འབྲུག་པའི་རྩ་འཛིན་དང་ལྡན་པ་ནང་པ་སངས་རྒྱས་པའི་རྩ་འཛིན་དང་ལྡན་པ་རང་བྱུང་ཁོར་ཡུག་ལ་མི་གནོད་པ་སོགས་ཀྱི་ངང་ལ་དེང་དུས་ཀྱི་འཕྲུལ་ཆས་རིག་པ་དང་མདུན་སྐྱོད་དང་དཔལ་འབྱོར་འཛུགས་སྐྲུན་འཁོར་ས་ཞིག་ལ་བསྐྲུན་རྒྱུར་འབྲུག་གཞུང་རང་གིས་སྤེལ་རྩིས་གནང་གི་ཡོད་པ་གནས་ཚུལ་འདུག།